ཞི་ཁྲོ་དམ་པ་རིགས་བརྒྱ་ཡི་ལྷ་ལ་གུས་ཕྱག་འཚལ། བདག་སོགས་འགྲོ་རྒྱུད་བློ་སྣ་ཆོས་ལ་སྒྱུར། མ་གྱུར་འགྲོ་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ། སྨོན་པ་སེམས་བསྐྱེད་དང་འཇུག་པ་སེམས་བསྐྱེད་ཅེས་སེམས་བསྐྱེད་རྣམ་པ་གཉིས་ཀྱི་ཐོག་ནས་ལེགས་པར་གསལ་བཏབ་སྟེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། བར་དོ་ཐོས་གྲོལ་ལས། ད་ཆོས་ཉིད་བར་དོ་དེ་ཞུ་བའི་སྐབས་ཡིན། ད་ཆོས་ཉིད་ཀྱི་བར་དོ་དེ་ལུ་ཡ། ད་ཡར་ལས་མར་རིམ་པ་བཞིན་དུ། ཆོས་ཉིད་ཀྱི་བར་དོ་དེ་གི་རྒྱུ་མཚན་བསྟན་ཏེ་དེ་བར་དོ་དེ་ལྷག་པའི་གི་སྐབས་ལུ་ཆོས་ཉིད་བར་དོ་ཟེར་མི་དེ། དུས་ནམ་ལྷག་དགོཔ་ཨིན་ན། ལྷག་པའི་གི་ཚུལ་ག་དེ་འབད་ལྷག་དགོཔ་ཨིན་ན། གང་ཟག་ག་བཟུམ་ཅིག་གི་ངོ་ལུ་ལྷག་དགོཔ་ཨིན་ན། ལྷག་མི་གི་གང་ཟག་དེ་ག་བཟུམ་ཅིག་དགོཔ་ཨིན་ན། དེ་དང་གཅིག་ཁར་འབད་ཞིནམ་ལས་འབད་བར་དོ་འཕྲང་སྒྲོལ་གྱི་སྨོན་ལམ་དང་བར་དོ་འཇིགས་སྐྱོབ་མ་གི་སྨོན་ལམ། བར་དོ་རྩ་ཚིག་གི་སྨོན་ལམ་ལ་སོགས་པ་དེ་ཚུ་ཡང་ལོག་ཅིག་ལོག་ཅིག་ལྷག་སྟེ་གིས་འབད་ཞིནམ་ལས་འབད། ངོ་སྤྲོད་བཏབ་དགོ་ཟེརཝ་ད་ངོ་སྤྲོད་ནམ་བཏབ་དགོཔ་ཨིན་ན། ད། དེ་དེ་ཚུ་གི་རིམ་པ་དེ་ག་ར་བཞུགས་ས་ཡི་ཟེར་ཞུ་ནི། ད་དེ་ནང་ལས་མར་ད་རེས། ད་འཕྲོ་མཐུད་དེ་གིས་འབད་ཕུལ་ནི་དེ་ལ། ད་འཆི་ཁ་ཡི་བར་དོ་ལུ་འོད་གསལ་ངོ་སྤྲོད་པ་དང། ཆོས་ཉིད་བར་དོ་ལུ། ངོ་སྤྲོད་གསལ་འདེབས་ཆེན་མོ་བཏབ་པ་དང། དེ་སྲིད་པ་བར་དོ་ལུ། མངལ་སྒོ་བཀག་པའི་གི་གདམས་པ་བསྟན་པ་ཟེར་རྣམ་པ་གསུམ་ས་བཅད་རྣམ་པ་གསུམ་གྱི་ཐོག་ལས་འབད་ཞིནམ་ལས་འབད་ཞུ་ནི། ད་དེ་ཡ་དང་པོ་འཆི་ཁ་ཡི་གི་བར་དོ་ལུ་འོད་གསལ་ངོ་སྤྲོད་པའི་གི་ཚུལ་དེ་མང། ད་འཆི་ཁའི་བར་དོ་འོད་གསལ་ངོ་སྤྲོད་པའི་གི་ཚུལ་དེ་ཡ་ད་སྤྱིར་བཏང་གི་དེ་དང་ཞྭ་ལས་ཡར་ལས་མར་རིམ་པ་བཞིན་དུ། ཕྱི་གི་དབུགས་དེ་ཚུ་ཆད་ནང་ན་གི་དབུགས་དེ་ཚུ་མ་ཆད་པའི་གི་མཚམས་དེ་ཨ་ནེམ་ཅིག་ཁ་ལས་ཕར། ད་འོད་གསལ་ཨ་ནི་འབད་ཤར་འོང་ཟེར། ད་དེ་གི་སྐབས་ལུ་ངོ་སྤྲོད་གསལ་འདེབས་ཨ་ནི་འབད་བཏབ་བོ་ཟེར།

བཅུད་བདུད་སྡེ་བརྒྱད་པའི་རྟ་དབྱིངས་རུ་བདའ་རི། བདུད་ནཱ་ལེནྜ་རིམ་པ་བཞིན་དུ་སྟེ་བཞུགས་འཁོར་ར་ནཱ་ལོ་གཏན་བདེ་འོམ་བདག་ལུགས་བདེ་བའི་གསུང་བཞག་ནོ། ད་སྤྱིར་བཏང་གི་སྔ་ཕྱིར་གང་ཟག་དེ་སུ། སྒོ་བ་ཀྱི་ཐུགས་ལས་པའི་ཡ་ལས་གཤེགས་ཅེས་བདེ་དྲོད་ལས་སྔ་ཕྱི་ར་གི་ཧ་སྒོ་སྡེ་བརྒྱད་པའི་ཇོ་མི་ཡའི་ཡུལ་སེམས་མེད། སྒོ་བ་ཟངས་སྡེ་བརྒྱད་པའི་སྲས་བྱེ་རུ་ར།

ད་གོ་བ་བཟང་སྟེ་སྐྱེས་པའི་སྲས་སྐྱེ་རུ་ངོ་མ་འཕྲོད་མི་དགྱེས་གཅིག་ངོ་འཕྲོད་དེ་སྐྱེས་པའི་སྲས་སྐྱེ་རུ་ར་སྒོམ་འདྲིས་ཆུང་སྟེ་སྐྱེས་པའི་ལུས་མི་དགྱེས་གཉིས། དེ་ག་ནི་ཡན་མིན་པའི་གྱིས་སོ་སོ་སྐྱེའོ། ཉམས་ཁྲིད་འདི་སུ་ག་ནི་ཡན་ཞུ་མ་ཚུགས། ལམ་དགེ་བའི་བཤེས་གཉེན་འདི་སུ་བསྟེན་ཏེ་སྐྱེས་པའི་ཤེམས་ལས་པའི། ཉམས་ཁྲིད་འདི་སུ་ཞིག་ཨུ་ཏི་ཀི་བའི་ཞིམ་ལས་ག་ནི་ཡན་སྒོམ་མ་ཚུགས་བས་ད་དོ་ང་ཆེ་ར་གི་མི་ཚེ་འདི་ན་ལུ་མི་ལུས་ཐོབ་འདོད་ཀྱི་བེ་སད་ཅེ་རུ་ར་མི་ལུས་ཁྲོ་ལོ་ཐད་དེ་གི་བེ་མི་ལུས་སྟོང་ལོ་བཏང་འདི་དུས་མིག་གི་མི་འདི་སུ་མམ་དེ་ཨང་འདི་ཟུམ་བེ་དུས་མིག་གི་རིགས་འདི་སུ་ལུ། དང་འདི་བར་དོ་ཆོས་ཉིད་བར་དོ་ཀྱི་ངོ་སྤྲོད་དེ་ཨིན་ཇི་མིན་ཅི་རགས་འགའི་ཆེ་རྟོག་རྟོག་རྣ་མི་ཟ་མི་ཁ་ཆེ་རྟོག་རྟོག་ཨིན་སི་དད་པའི་གསུང་མིན་པས། ད་འདི་ཡ། བར་དོ་དང་པོ་གཞི་ཡི་གི་ཡུལ་སེལ་ངོ་སྤྲོད་པ་སེ་མི་དེ་སྨྲ་མོ་ལ་འགའི་ཆེ་ནི་དེ་གི་ངོ་སྤྲོད་སྟབས་གོ་ག་གཅིག་གི་ངོ་སྤྲོད་སྟབས་གོ་མོ་བར་དོ་དང་པོ་གཞི་ཡི་ཡུལ་སེལ་གྱི་ངོ་སྤྲོད་དེ་སྟབས་གོ་ཨིན་སེམས་མེད། ད་ལམ་དགེ་བའི་བཤེས་གཉེན་ཏེ་སོ་སྐྱེས་དཔལ་ཞིམ་ལེགས་པའི། མཐུ་རྩལ་བླ་ན་མེད་པའི་སྒོ་ལས་དཔལ་ཞིམ་དག། བར་དོར་བློ་གནས་དཔལ་གྱི་སེམས་ཅན་བསེ་རུ་འདྲ། དང། དེ་འཆི་བ་མི་རྟག་པ་ཡིས་ཟིན་ཏེ་ཡོད་མེད་ཀྱི་སེམས་ཅན་འདི་སུ་ལུ། དུས་སྐབས་དང་བསྟུན་ཏེ་སྐྱེས་དཔལ་ཞིམ་ལེགས་པའི། ངོ་འཕྲོད་ཨ་ནི་བཟུང་བས་ལྕགས་སྒྲོག་བྱེད་པའི་བར་བྱིན་ལ། དེ་ལས་གཞན་པའི་ངོ་འཕྲོད་དེ་སྐྱེས་པའི། གོང་ར་བྱ་བྱབ། སྒོ་བ་ཡོས་རུ་ངོ་འཕྲོད་མ་ཚུགས་ངོ་འཕྲོད་དེ་སྐྱེས་པའི་གསལ་བྱེད་རུ་སྒོམ་འབྲི་ཆུང་དེ་སྐྱེས་པའི་ཤིམ་ལས་པས་དེ་འཕྲོད་ལས་དེ་ཧ་གོ་མ་ཚུགས། དེ་སྐྱེས་མ་ཚད་པས་ཀྱི་སོ་སོ་སྐྱེ་བོ་ག་ནི་ཡང་མ་ཐོབ་པ་དུས་མེད་ཀྱི་མི་དེ་སུ་ཤི་དེ་འཇོག་བདག་ལུ། ད་འཇོག་ས་དེ་མ་ཉེན་སོ་གསུམ་ལུ་མ་གཏོགས་མི་འདུག་ཡ་ཐོ་རི་ཙམ་གྱི་ལུ་ཡ་ཐོབ་ནས་ཀྱི་སྐལ་བ་མི་འདུག་ག་སྐྱེས་པའི་གསལ་བ་ཅན། འཇིག་རྟེན་མི་ཡུལ་ནང་ལུ་སྡོད་པ་གི་སྐབས་ལུ། ཁ་ཡེངས་མིག་ཡེངས་ཀྱི་དབང་དུ་བཏང་སྟེ། ཐོས་བསམ་སྒོམ་གསུམ་ག་ནི་ཡང་འབད་མ་ཚུགས་དབང་ལུང་ཁྲིད་གསུམ་ག་ནི་ཡང་ཞུ་མ་ཚུགས་ཞུ་རུང་ཉམས་མྱོང་ཐེབས་མ་ཚུགས། མྱོང་བ་ག་ནི་ཡང་སྐྱེ་མ་ཚུགས་ངོ་འཕྲོད་མ་ཚུགསཔ་ལས་བརྟེན་ཏེ་ཡས་པས་འཕྲོད་རུང་གོམས་འདྲིས་ཆུང། བའི་སྡེ་དགེ་བའི་ལ་ལུ་ཅན་ཨ་ནེ་བའི་ལུས་སྡེ་དགེ་བའི་ལམ་མཆོག་པ་ར་ཡིན་སྡེ་དགེ་བའི་སྲས་བྱེ་རུ་ར། ཕྱོགས་བཞུ་ཡེ་སྲས་ཐོས་བསམ་སྒོམ་གསུམ་སྦས་ཡེ་སྲས་བསླབ་གདམས་མམ། ཚུལ་བཞིན་དུ་ལས་གཞན་པའི་འབད་མ་འཚུབ་ལས་བརྟེན་ཏེ་རང་གི་ཉམས་མྱོང་ལས་གཞན་པའི་ཐེབས་མ་འཚུབ་ལས་བརྟེན་ཏེ། འཁྲུལ་སྡེ་དགེ་བའི་ཤེམ་ལ་བས། གཞིའི་ཡོད་སྲས་དེ་སུ་ཤ་ཨུ་དཱ་ལུ་ཡོད་སྲས་ལ་ངོ་མ་འཁྲུལ་པ་བས་མ་ལྷུང་སྟེ་འཇོག་དོ་ཡོད་པ་ཡིན་སའི་དོན་དང་ངོ་མ་དེ་ལ། སྡེ་དགེ་སྐབས་ལུ་ངོ་འཁྲུལ་ནི་དགེ་འདུན་ལུ།

ངོ་སྤྲོད་ཨ་འདི་པའི་བཅའ་བའི་གང་ལས་འདི་འཕྲོས་སླད་རག་ཁོང་ཆ་ཁྱབ། དེ་ངོ་འཕྲོས་དེ་སྐྱེས་པའི་ཞིམ་ལས་པས་གཞི་ཡི་གཡུལ་སེལ་བར་དོ་དང་པོ་གཞི་ཡི་གཡུལ་སེལ་འདི་སོ། དེ་ཤ་འོད་ཀྱི་གང་ལས་གཞི་ཡི་གཡུལ་སེལ་འདི་ངོ་འཕྲོས་དེ་སྐྱེས་པའི་ཞིམ་ལས་པས་དེ་བར་དོ་གཉིས་པ་ལ་སོགས་པ་དེ་གསུངས་ན་ལོ་སྦྱོར་མ་འགོག་པ། དེ་འཕྲོས་སླད་རག་ཡང་འཕྲོས་དེ་སྐྱེས་པའི་ཞིམ་ལས་པས་གཡུལ་སེལ་ཆོས་སྐུ་ཡིད་ཀྱི་དགོངས་པ་ཟང་ཐལ་འདི་སྙུན་དུ་བྱུག་ཞིམ་ལྟ་བས།

དེ་ཉམས་མྱོང་རྣམ་མེད་བསམ་མེད་ཐེབས་མ་ཚོར་རུ་ཤུལ་ལས་ཨང་འདི་ཁ་ཕྱེ་འོས་ཀྱི་སྐབས་ལུགས་དེ་ལམ་འདི་སོགས་ཀྱི་ངོ་སྤྲོད་བྱ་བའི་སྒང་ལས། དེ་བྱམས་སྡོང་སྟོབས་པའི་ངོ་འཕྲོད་དེ་དགེ་བའི་ཞིམ་ལས་པས་དེ་ཆོས་སྐུའི་དགོངས་པ་བཟང་ཐད་དུ་བསྙོན་འདོགས་འཇུག་དེ་དགེ་བའི་ཆོས་སྐུ་སྐལ་བ་མེད་པའི་གྱི་ངང་ལུགས་ཨང་འདི་འཛོམས་པས་དེ་འཇོག་ནས་ཨིན་སེམས་མེད་ལ།

ད་སྲོག་འདོན་གྱི་བློ་སྣ་ཆོས་ལུ་བསྒྱུར་མ་གྱུར་འགྲོ་བ་ནམ་མཁའི་མཐའ་དང་མཉམ་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ། བྱང་ཆུབ་ཀྱི་སེམས་མཆོག་རིན་པོ་ཆེ་ལེགས་པར་གསལ་གདབ་པ་དང་བཅས་ཏེ་གསན་པར་ཞུ། གང་གསན་པར་བྱ་བའི་ཆོས་ཀྱི་རིམ་པ་འདི་ནི། བར་དོ་ཐོས་གྲོལ་ལས་ཆོས་ཉིད་བར་དོ་འདི་ཞུ་བའི་སྐབས་ཡིན། ད་དེ་ཡང་དེ་ནང་ལས་མ། ལྟ་དང་བཞག་བཅུས་སྡོམ་པས། སྟེ་གོ་ལའི་ཆ་ཚང་སྤྱི། སྟེ་བར་དོ་ཐོད་དྲུག་གི་དོན་དང་ཆ་ཚང་སྤྱི། སྟེ་གོ་ལའི་བཅུ་སྡོམ་པའི་ཞོ་ཚ་ཡིན། ད་ད་རེ་ཏི་ན་ལེ་མ། རེ་རེ་བཞིན་དུ་གོ་ར་གི་གཞུང་སྙུན་དང་ཁྲིག་ཏི་གི་པས་ཏེ་བཞུགས་ཡིན། དེ་ཡལ་ག་ཁྱིམ་གསལ་བ་བྱིན་ལོག་བྱིས་ལོག་བྱེད་ར་དེ་བས་བཞུགས་གོ་མི་དོན་དག་དེའི། ང་ཅེར་ཧི་མ་ལའི་ར་ཐུས་པ་ལས་བཞིན་པའི་བྱང་ཆུབ་དཔེ་ཆ་ལས་ཤ་ཏ་ཏའོ། དེ་གོ་བ་ལས་བཞིན་པའི་ཡུལ་མི་ཡིན་པ་ཅི་འདི་རུ་སྟེ་དེ་བས་སེམས་ཉམས་མི་འགོ་བས། དེ་དྲི་མེན་རུ་དུམ་ཏྲ་རིའི་སྒོ་ཚུགས་མི་ཡིན་པ་ཅི་འདི་ཚ་ཅི་ད་ཉི་ལུ་ཡས་ཏོ་བས། དེ་སྨན་པ་ང་ཅེར་ར་དེ་ད་ལ་ལུ་ཅི། དཔེ་ཆ་ཡས་ག་ནི་ཡས་ཏ་མ་ཚོམ། ཨ་མི་བས་མི་འདི་སུ་གི་རིགས་ལུའུ། ལོག་ཅིག་ལོག་ཅིག་བལྟས་ནས་མ་བཞུགས་བར་ཕྱིན་ཏེ་ཉན་བཤད་ལས་གཞན་པའི་སྐད་མི་ཚུགས་པས་ལ་ལས་གཞན་པའི་ཧ་གོ་མི་ཚུགས་པས། རྟགས་འདི་པས་ནི་དེ་གི་ལྟར་ངོ་སྤྲོད་དེ་སོ་སྐྱེས་ཀོ་ལའི་ལོག་ཅིག་ར། དང་བཞི་བཅུ་བསྡོམས་པའི་ཚར་གཅིག་བཞུགས། གཏད་དེ་ལས་ད་རེའི་གཞུང་ངོ་མ་ལྟར་དུ་བེ་ཤིམ་ལས་པའི་ལྷག་བདེ་འཇོག་བརྡ་ལོ་ཚར་གཅིག་བཞུགས་བས་བས་དང་དེ་བས་བཞུགས་ཚུལ་བ་ཅིན། དེ་ཡང་ཚེ་གཅིག་ཉིན་རུ་འགོ་བ་ལས་བྱིན་པའི་སྐྱེད་ཚུལ་བུང་བ་མནོག་བདེ་སྐྱེས་པས། ད་དེ་བས་ལོག་སྤྱད་ར་བཞུགས་གོ་མིག་གི་དམིགས་ཡུལ་བདེ་བས་ཡིན་ཡིན་སེ་བཞུགས་དོགས་ལ། ད་དེ་ཡ་ཁ་ཚ་བཞུགས་དོགས་གསུངས་པས། གཞིའི་གཡུལ་སེལ་འདེབས་གསོ། ངོ་མཐོད་དུ་སྐྱེས་པའི་གཡུལ་སེལ་ཆོས་ཀྱི་སྐུ་ལུས་སྙོམས་པར་རྫོགས་པར་སངས་རྒྱས་བདེ་སྐྱིད་པའི་འབྱུང་ཡིན་ཡིན་ཟེ་ཏི་སྡེ་པའི་གསུང་བཞིན་ནོ། ཡང་ནི་ངོ་སྤྲོད་སྐྱབས་ནི་དེ་ན་མི་སེམས་མི་ཁ་ཆེ་ཟེ་ཏི་ངོ་སྤྲོད་སྐྱབས་ལུགས་དེ་སྐྱབས་ཐང་ག་སྡེ་པའི་ཡིན་ན་ནོ་བ་ཅན་དེ་ན་ལེ་མ་ཏི་ངོ་སྤྲོད་སྐྱབས་མི་གི་མི་དེ་རང་གི་ཁྲི་བཞུ་བས་ཀྱི་རྩ་དབུས་ལམ་ཧེ་མ་རང་གི་དབང་བཞུ་ལུང་བཞུ་ཁྲི་བཞུ་དེ་གི་བས

རང་ལུགས། ཐོས་པ་བསམ་པ་སྒོམ་པ་དབང་ལུང་ཁྲིད། དེ་ག་ཅིའི་སྣང་དེ་སྐྱེད་པའི་གསལ་བྱེད་རོ། དེ་གསུམ་མེད་ཀྱི། དེ་སྣང་མེད་ཀྱི་ལམ་འདི་སོ། རང་གི་དད་པ་དང་མོས་གུས་ལས་གཞན་པའི་སྐྱེད་ཚུལ་དེ་སྐྱེད་པའི་ཡོད་གྲགས་ཅི་འཕེལ་བ་བྱིན་དེའང་འདི་གསུམ་གྱིས་དེ་རང་ལུགས། དེ་ངོ་སྤྲོད་བྱར་མེད་དེའང་འདི་གསུམ་གྱིས་ཐོབ་པ་བྱིན་དེ་རྣམ་སྨིན་སེམས་མེད་ལས་གཞན་མིན་སེམས་མེད། དེ་གསུམ་པའི་རྫོང་མ་འཚུབ་དྲག་བྱེད་པའི་བར་གྱིན། རང་གི་ཆོས་གྲོགས་དམ་ཚིག་གཙང་མ། དམ་ཚིག་མ་ཉམས་པ་གཅིག་གིས་གཅིག་དམ་ཚིག་བསྲེ་བསླད་མེད་པ་རང་གི་ཆོས་གྲོགས། དེ་གཅིག་གིས་གཅིག་ལུགས་དང་ལྷ་ལས་གཞན་པའི་ཡུལ་མིག་གིས་ཆོས་གྲོགས། དེ་གོ་ར་ཡ། ལུང་དང། དེ་སུ་ལས་གཞན་པའི་ཐོབ་མི་བྱེད། དབང་ལུང་ལས་གཞན་པའི་ཐོབ་མི་བྱེད།

དད་ལྡན་བཟུང་བས། ཡིད་མགུ་དེ་ལས་གཞན་པའི་བར་དོ་ཐལ་འགྲོས་ཀྱི་ཚེ་འདིའི། སྒྲ་དག་ལ་ཚིག་གསལ་བ་པའི་ཞིམ་ལས་པས། གསལ་དག་སྙན་གསུམ་གྱི་ཐོ་ལས་པའི་ཞིམ་ལས་པས་དེ་འང་འདི་པའི་ལྷ་བསྒྲགས་བྱེད་པའི་བར་བྱིན་དེ་གྱིས་ཡ་ཏུའོ་སེམས་མེད། ད་དེ་གསུམ་གྱིས་ཡ་འཛོམ་མ་ཚུབ་བསྒྲགས་བྱེད་པའི་བར་བྱིན་དེ་ཡ་ཐོབ་མ་ཚུབ་བར་བྱིན། རང་གི་ཆོས་བཅུ་གཅིག་པའི་གྱི་ཤེས་ཉིད། དེ་རང་གི་ཆོས་ལུགས་སོ་སོ་སོ་སོ་མིན་པར་ཆོས་ལུགས་ཅི་ཡིན་མིན་གྱི་ལམ་དགེ་བའི་བཤེས་གཉེན་གདམས་པའམ། བདེ་ཡང། དེ་ག་ཡང་མ་ཐོབ་གྲགས་ཆུད་པའི་བར་གྱིན། དེ་བར་ཡིད་གུ་ལས་གཞན་པའི་ལྷག་ཤེས་མི་གཡེལ། དེ་རྩོལ་བ་རང་རང་དང་དམ་ཚིག་མ་ཉམས་མི་འཆི་གོ་བས་ལ། དེ་འཁོར་རགས་དབང་ལུང་ལས་གཞན་པའི་དོ་མི་བྱེད་གོ་བས་དེའང་གནས་གསུམ་གཅིག་གི་བས་ཞིམ་ལས་པས་དེ་ལྷག་ལྟར་རོ། དེ་ཏུ་དབུགས་བསལ་མེད། རང་གི་ཡིད་ཆེས་སྐྱེ་ཚོམ་མིན། བླ་འམ་དང། ཆོས་གྲོགས་ཐོབ་གྲགས་བྱེད་པའི་བར་གྱི་འདི་རབ་འམ། དེ་སུ་མ་ཐོབ། དེ་སུ་མ་ཐོབ་འདི་རྒྱས་པའི་ས་བཅད་རུ་ར། དེ་འང་འདི་གསུངས་པས། ཡིག་གོ་འདི་སྒྲ་དག་ལ་ཚིག་གསལ་བར་དོན་ཤེས་པ་ཆེ་གི་བས་ཤིམ་ལས་པས། ལོག་སྤྱི་ལོག་སྤྱི་ར། དེ་འང་འདི་མི་ཤིམ་མི་འདི་གི་བ་ལོ་ཁ་ལོ་བས་ཤིམ་ལས་པས། དེ་ངོ་སྤྲོད་འང་འདི་བས་ཅབ་གྲགས་བྱེད་པའི་བར་གྱིན། ལས་གཞན་པའི་ངོ་སྤྲོད་ཚུལ་ཨོ་སེམས་འདས་བླ་མའི་ངོ་སྤྲོད་བོད་ཀྱི་དོན་འགྲེལ་ནས་ཨང་འདི་གསུམ་པའི་ཚིག་དང་འཕྲོད་པའི་ཤིང་རྟ་བས། ལྷག་བསམ་གྱིས་ཐོག་ལས་པས་དེ་དེ་བས་ལྷབ་བསྒྲགས་བྱེད་པའི་བར་ཅན། ཧེ་མ། རང་མི་ཡུལ་གནའ་ལུགས་འདོད་བོད་ཀྱི་སྐབས་ལུགས་མ་ཤེས་དབྱིག་གི་སྒང་ལུགས་དེ་བླ་མ་འདི་སོ་བསྟན་བདེ་སྐྱེད་པས་གླམ་ལས་གདམས་ངག་ཞུ། ཁྲིད་ཡིག་ཞུ། བས་རང་གི་སྒོམ་བཟླས་ཡོད་མེད་ཀྱི་གདོན་འདི་སུ། གསལ་རེ་རེ་བས་ཧེ་མ་བ་ལྷབ་བས་ཏེ་སེམས་ཁ་ལུ་དྲེན་ཏེ་འོང་ནས་ཀྱི་གུས་པ་ཡུས་ཡུས་སེམས་མས་ཚིག་འདི་རྣ་བ་ཐུབ་ཙམ་བྱེད་ཀྱི། དེའང་འདི་ངོ་སྤྲོད་བཟླས་པའི་སྐྱབས་སྒོ་མེ་དོན་འདྲ་ཚིག་ལྷག་བཟླས་ཀྱི་བས་ཏེ་བུམ་གྱི་རྩ་བ་ལུ་བཟླས་པས་ཏེ་ངོ་སྤྲོད་སྐྱབས་སྒོ་མེ་དོན་འདྲ་དེ་འདི་ཡིན་པས་ལ། ཡུམ་བ་རང་གི་རྩ་བའི་ལམ་གྱི་ངོ་སྤྲོད་པའི་དགེ་འདུན་འདི་དུར་ཁྲོད་སླད་རགས་སེམས་ཕ་ལུ་དྲན་ཞིམ་སླད་པས། དེ་དྲན་མ་ཐག་ཏུ་དུར་ཁྲོད་སླད་རགས་དེ་མ་ཐག་ཏུ། དེ་བཞི་ཡི་ཡུལ་སེལ་དུས་སུ་ངོ་འཕྲོད་དེ་སྐྱེས་པའི་ཞིམ་སླད་པའི་ང་ཅན་རགས་དེ་ཡང་སྒྲོས་སྦྱོར་ཚུལ་བོད་ཀྱི་རྒྱུད་པ་ཡུལ་དེ་ཐེ་ཚོམ་ག་ནས་ཡང་སྐྱེ་མི་འགོ། སེམས་མེད་རྒྱུད་པ་དང་རྒྱུ་མཚན་རྣམ་སྨིན་བསམ་མི་བོའམ་འདུག།

ཤེས་པ་འོད་གསལ་སྤྲོས་བྲལ་དུ་ལྷག་གེར་ཤར་ཏེ་གིས་འབད་རང་གི་ཤེས་པ་འདི་འོད་གསལ་གྱི་ངང་ལུ། སྤྲོས་པ་ཐམས་ཅད་དང་བྲལ་བའི་གི་རྣམ་རྟོག་ཐམས་ཅད་དང་བྲལ་བའི་གི་ངང་ལུ་ཚར་གཅིག་ལྷང། རྟག་སྟེ་གིས་འབད་སེམས་རྣམ་རྟོག་ག་ནི་ཡང་མེད་པའི་ངང་ལུ་གནས་ནི་ཡོད་ཟེར་མས་དུས་སྐབས་ཨ་ནི་ནང་ལུ་ཨིན་པས་ངོ་སྤྲོད་བྱ་བའི་གི་དུས་སྐབས་དེ་ལ།

ཨང་དེ་བཟོ་མེད་ཀྱི་རྒུད་པ་ཡོད་མེད་དེ་ང་བཅས་ཀ་ར་གི་དད་པ་དང་དང་ན་མི་རྒུད་ལས་གཞན་པའི་སྐྱེ་ཤིམ་ལས་པའི་ཚེ་ལྷག་ནི། དེ་སྐྱེས་ཆོས་འདི་སུ་དེ་ང་བཅས་ར་གི་ཉིན་ནི། དེ་ལས་བར་དོ་ཀྱི་སྨོན་ལམ་འདི་སུ་སྦྱང་བ་ལས་གཞན་པའི་བས་དེ་སྐྱེས་པའི་སྨོན་ལམ་དང་ནི། དེ་བར་དོ་ཐོས་གྲོལ་གི་དོན་དག་དེ་ཚུ་ད་ལྟོ་ལས་ར་ཁྲེ་ཁྲེ་ར་མནོ་བསམ་བཏང་ནི་དེ་ཚུ་མནོ་མི་བསམ་མི་ཡིན་དེ་ཁག་ཆེ་ཏོག་ཏོ་ཅིག་དེ་དུས་ནམ་ཡང་ང་བཅས་ར་གིས་ཐོབ་མ་ཚུགས་པའི་གི་གོ་སྐབས་བཟང་པོ་ཅིག་དེ་ད་ལྟོ་ཡིན་པས་དེ་ཨང་འདི་ཡིན་པ་ལུ་དེ་གོ་སྐབས་བཟང་པོ་དུས་སྐབས་བཟང་པོ་ཡིན་པ་ལུ་ཡིན་པར་ཤེས་པའི་ཐོག་ལས་འབད་ཞིནམ་ལས་འབད་ཆ་མཉམ་གྱིས་དེ་བཟུམ་སྦེ་དེ་ད་ལག་ལེན་འཐབ་གནང་བ་ཅིན་གནམ་མེད་ས་མེད་ཁེ་ཕན་སྦོམ་འདུག་ཟེར་ཐུགས་ཀྱི་དྲན་གསོ་སྦེ་ཞུ་དོ་ཟེར་ཞུ་ནི། བསོད་ནམས་འདི་ཡིས་ཐམས་ཅད་གཟིགས་པ་ཉིད་ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱེད་ཅིང་སྐྱེ་རྒ་ན་འཆིའི་རྦ་ཀློང་འཁྲུགས་པ་ཡི་སྲིད་པའི་མཚོ་ལས་འགྲོ་རྣམས་སྒྲོལ་བར་ཤོག་སྦྱིན་བདག་མི་ནོར་འཁོར་བཅས་ལ་ཚེ་འདིར་བསམ་པའི་དོན་འགྲུབ་ཅིང་བར་ཆད་ཞི་ནས་བཀྲ་ཤིས་པར་བསམ་པ་ཆོས་བཞིན་འགྲུབ་པའི་བཀྲ་ཤིས་ཤོག།